དེ་ཤེས་ན་དོན་དམ་བདེན་པ་མི་རྟོགས་ཤིང། དེ་མ་རྟོགས་ན་ཟེར། དོན་དམ་བདེན་པ་མ་རྟོགས་ན་གཟུགས་སྒྲ་གོ། ཁྱད་པར་གྱི་གཞིར་བཟུང་ནས་གཟུགས་སྒྲ་ལ་སོགས་པ་གཞི་གང་ཡང་རུང་བ་གཞི་ཁྱད་པར་གྱིས་བཟུང་ནས་འོ་ཀུན་རྫོབ་བདེན་པ་རྟོགས་པར་བྱེད་པ་ལ་དེའི་སྔོན་དུ་གཞི་དེ་ཀུན་རྫོབ་ཀྱི་བདེན་པ་རྟོགས་པ་ལ་དབུ་མའི་ལྟ་བ་ཡིན་ནོ། ད་ལྟ་འདི་ཉིད་དེ་བ་ཞིག་ལ་ལྟ་ས་བཏང་སྟེ་དྲང་གི་འདུག་བ་དེ་རང་རེད། གཞལ་བྱ་གཟུགས་སྒྲ་ལྟ་བུ་ཁྱད་པར་གྱི་གཞིར་བཟུང་ནས་དེའི་སྟེང་དུ་ཀུན་རྫོབ་བདེན་པ་རྟོགས་པར་བྱེད་པ་ལ།

བཀག་མ་ཐུབ་ན་དོན་དམ་བདེན་པ་འཇོག་མི་ཤེས་པ་རེད་བ་འོ་ཁོ་གཉིས་ལ་གཅིག་པ་ལ་ཤེས་ཐང་དེ་ཇོ་དོན་དམ་བདེན་པ་འཇོག་ཡིན་པ་མི་ཤེས་ན་གཟུགས་དེ་རང་གི་མཚན་ཉིད་གྲུབ་པས་སྟོང་པ་དེ་ཉིད་དོན་དམ་བདེན་པ་ཡིན་པ་རྟོགས་པ་སྔོན་དུ་མ་སོང་ན་རྟོགས་མ་ཐུབ་མཁན་གྱི་མི་ཡིན་ན་རྟོགས་མ་ཐུབ་མཁན་གྱི་ཡིན་ན